ཚུལ་བློ་དང་རྣམ་ཐར་རྒྱལ། བློ་བཟང་དོན་གྲུབ་བཅས་ཀྱིས་བརྩམས་པའི། མགར་རྩེའི་ཁྱུ་བཅོ་བརྒྱད་ཀྱི་ལོ་རྒྱུས་ཤེལ་དཀར་མེ་ལོང་ཅེས་པའི་དཔེ་དེབ་འདི་ངོ་སྤྲོད་བྱེད་རྒྱུ་དང། དཔེ་དེབ་འདིའི་སྐོར་ལ་ང་ཚོ་ཨ་རིའི་རླུང་འཕྲིན་ཁང་བོད་སྐད་སྡེ་ཚན་ནས་བདེ་ཆེན་རྒྱ་མཚོ་ལགས་གདན་ཞུ་བྱས་ནས་བགྲོ་གླེང་བྱེད་ཀྱི་ཡིན། དེ་ནས་བདེ་ཆེན་ལགས་ད་ཁྱེད་རང་གིས་ཐོག་མར་ང་གཉིས་དེ་རིང་ངོ་སྤྲོད་བྱ་རྒྱུ་གི་དེབ་འདི་ནི་ག་དུས་ཅིག་བརྩམས་ནི་ན། འདིའི་རྩོམ་པ་པོ་སུ་ཡིན་ན་དེ་ཚོ་ཐོག་མར་ངོ་སྤྲོད་ཅིག་གནང་ན།

མོང་གུ་ཅིག་བལྟས་བྱས་གང་ལྟར་ལོ་རྒྱུས་དེབ་ཅིག་ཡིན་པའི་ཞུ་ཞེ་རང་གིས་ཅིག། བལྟ་ཡག་འདོད་པ་ཡོད་པ་དེ་འདྲ་ཞིག་ཡིན་བྱས་ཙང་སྤྱིར་བློན་པོ་མགར་གྱི་ལོ་རྒྱུས་ཅིག་གི་ད། བོད་ཐོག་ལས་མཛད་རྗེས་ཆེན་པོ་བཞག་མཁན་བློན་པོ་ཞིག་རེད་བྱས་ཙང། དེའི་ནང་ལ་ད་བློན་པོ་མགར་གྱི་ལོ་རྒྱུས་ནང་ལ་ཡང་ལོ་རྒྱུས་གཞན་ལ་མ་བཀོད་པ་ག་རེ་ཅིག་ཡོད་ན་བསམ་སྟེ།

བཤད་དཀའ་རིགས་དེ་ལ་ཟེར་བྱས་ད་འདི་ནང་འདི་འདི་འདྲ་སྐྱོན་ཤ་དཔོན་ཡེ་ཤེས་འབྱུང་གནས་ཞེས་པ་སྐྱེས་བུ་དམ་པ་འདིའི་སྲས་བརྒྱད་དང་སྲས་མོ་བརྒྱད་དང་སྲས་མོ་བཞི་བྱུང་རྗེས་དེའི་རིགས་རྒྱུད་ཟེར་བ་རེད་དེ་ནས་འདི་ད། མགར་རྩེ་ཚོ་ཆེན་ཚོ་ཆེན་བཅོ་བརྒྱད་ཟེར་བྱས་བྱས་ད་མདོ་སྨད་ཁུལ་ལ་དེ་འདྲའི་ཕལ་ཆེར་ལོ་རྒྱུས་དེ་འདྲ་ཅིག་འཁོད་ཤག། ལགས་སོ་ད་ནི་བདེ་ཆེན་ལགས་ད་དེབ་འདིའི་ནང་ཡིན་ན། གཅིག་རིགས་འདྲ་བོ་གཉིས་ཤིག་གཅིག་དེ། བྱང་འགྲོས། ད་རྒྱ་ནག་གིས་བཤད་ན་བཅིངས་འགྲོལ་བཏང་ཡ་ཟེར་གི་རེད། ད་གང་བྱས་ན་རྒྱ་ནག་གིས་བོད་ལ་བཙན་འཛུལ་མ་བྱས་ཡ་གི་སྔོན་གྱི་ལོ་རྒྱུས་ཅིག་དང་དེའི་རྗེས་ཀྱི་ལོ་རྒྱུས་ཅིག་རིགས་གཉིས་འདྲ་བོ་བཀར་འདུག་པ་སྤྱིར་བཏང་གི་དེབ་ཀྱི་ནང་ལ། དེ། དེའི་ལྟ་རྟོག་གི་དེ། ཀྱི་རྒྱ་ནག་གིས་བཙན་འཛུལ་མ་བྱས་ཡ་གི་སྔོན་གྱི་མགར་རྩེའི་ལོ་རྒྱུས་ཡིན་ན་རེད་སྤྱིར་བཏང་གི་དེའི་ལོ་རྒྱུས་དེ་འདིའི་ནང་ལ་ག་རེ་བྱས་བྲིས་འདུག། ད་བཅིངས་འགྲོལ་མ་བཏང་གི་སྔོན་ལ་ཡིན་ན་ད་ནི་བོད་དབུས་རྒྱ་རྒྱུད་ད་གཅིག་མཚུངས་རེད་ཅེས་རེད་ད་ག་འདྲ་གཅིག་གི་བོད་ཡིན་ད་མགར་རྩེ་ས་འདིའི་སྐབས་ཀྱི་བཅིངས་འགྲོལ་མ་བཏང་གོང་དུ་བ་སྐབས་ཀྱི་དུས་ཚོད་འདིའི་ནང་ལ་ཡིན་ན་བོད་ད་སྲིད་པའི་རྒྱན་ཕྲེང་ཐོར་བ་ཟེར་གི་རེད་ད་གཅིག་གྱུར་སྒྲུབ་ཆོལ་གསུམ་ཡོངས་སུ་གཅིག་གྱུར་ཧ་ལམ་དེ་ཙམ་མེད་པའི་སྐབས་ད་ད་མདོ་སྨད་རྒྱུད་ལ་ཡིན་ན་གཅིག། རྒྱལ་ཕྲན་སོ་སོས་དབང་བསྒྱུར་བྱས། དེ་འདྲ་ཅིག་གནས་པའི་དུས་ཚོད་ཅིག་རེད་ཤག་བྱས་ཙང་དེ་གནས་པའི་དུས་ཚོད་དེའི་ནང་ལ་ཡིན་ན་ད་སོ་སོ་རང་གིས་ད་གཅིག་གིས་ག་རེ་ཟེར། ད་སྤུན་རྒྱུད་དེ་ཚོ་སོ་སོ་རང་གི་ས་གནས་སོ་སོར་དབང་མཛད་བྱས་གང་ལྟར་རང་དབང་རང་བཙན་གྱི་རྣམ་པ་བསྟན་པའི་ད་དབང་བསྒྱུར

རྒྱ་ཆེར་འགྲོ་བ་རབ་དེ་འདྲ་གནས་དུས་གནས་ཚུལ་རབ་ཅིག་ཡོང་གི་ཡོད་རེད་དེ་ཡོངས་སུ་བལ་གཅིག་གི་དབང་བསྒྱུར་ཤོར་ར་དང་བོད་ཀྱི་སྲིད་དབང་མེད་པ་ཆགས་ཡས་ཏེ་ལྔ་བཅུ་ང་དགུ་གོང་བར་དུ་བྱུང་མྱོང་མེད་པ་ཞིག་རེད་བྱས་ཙང་མགར་རྩེ་རྒྱུད་ལ་ད་ག་ནང་བཞིན་ལྔ་བཅུ་ང་བདུན་བར་དུ་ད་མགར་རྩེ་རྒྱུད་ལ་ལྔ་བཅུ་ང་བདུན་བར་དུ་རེད་ཤག་བྱས་ཙང་ང་བདུན་བར་དུ་གཅིག་གི་མགར་རྩེའི་སྐབས་དེ་དུས་ཀྱི་ད་ས་གནས་སོ་སོའི་གཅིག་མགར་གྱི་གདུང་རྒྱུད་ཀྱི་རིགས་རྒྱུད་ཡིན་ནའི་རེད་ཡང་དེ་མིན་གྱི་གཅིག་རྒྱལ་པོ་སོ་སོ་ཡིན་ན་དབང་བསྒྱུར་བྱས་བྱས་དེ་འདྲ་གནས་པ་ཞིག་རེད་ཤག་ད་ཡིན་ནའི་ད། གཅིག་མདོ་སྨད་ཁུལ་ལ་ཡིན་ན་རྒྱ་ནག་གི་ཡིན་ན་ད་ལྔ་བཅུ། ང་བདུན་ནས་ཡར་བཙན་འཛུལ་རབ་བྱས་ནས་ད་ཕ་གིའི་བཅིངས་འགྲོལ་བཏང་ཡིན་ཟེར་གི་ད་གནས་ཚུལ་རབ་དེ་འདྲ་ཆགས་བྱས་ད་སྐབས་དེ་དུས་ནས་བྱེད་བྱེད་ད་དབུས་རྒྱལ་ཡུལ་ལྔ་བཅུ་ང་དགུ་རེ་ཅང་གཅིག་གི་བོད་ཀྱི། གཅིག་གི་སྲིད་དབང་རབ་ད་བོད་མིའི་སྲིད་དབང་རབ་ཆ་ཚང་གཅིག་རྒྱ་མིའི་ལག་པར་ཤོར་ཡས་ཀྱི་གནས་ཚུལ་རབ་དེ་འདྲ་བྱུང་ཤག། ལགས་སོ་དེ་ནས་རྒན་ལགས་ད། འདིའི་ནང་ལ་འགར་རྩེ་ཚོ་བཅོ་བརྒྱད་ཟེར་ཏེ་ད་ལྟ་ཡིན་ན། ད། འདིའི་དེབ་འདིའི་ནང་ལ། ཁོ་ཚོ་གི་ཚོ་བཅོ་བརྒྱད་དེ། མཚོ་སྔོན་ཞིང་ཆེན་གི་འོག་གི་ད་ཐུན་ཏེ་རྫོང་ཟེར་གྱི་འདུག་ཨ། འདི་ག་ཨ་ནི། ས་གནས་ཀྱི་ད་ཁོ་ཚོས་འགར་རྩེ་གོང་མ་དང་འོག་མ་ཟེར་གྱི། ཚོ་བ་གཉིས་ལ། ད་དེའི་གི་གནས་སྟངས་དེ་བྲིས་པ་རེད། ད་ཡིན་མདོ་སྨད་ཀྱི་ཚོ་བ་གཉིས་ཀྱི་ཨ་ནི་ད་ཁོ་ཚོ་གི། རིགས་རྒྱུད་དེ་ཡིན་ན་དག་ཁོ་ཚོ་གི་ཚོ་བ་གི་མིང་དེ་འགར་ཟེར་འདི་ལ་ཐུག་འདུག་ག། དེ་ཡིན་དུས། ཁོ་རང་ཚོ་གི་ཚོ་བ་གི་མགོ་དེ་ཡར་ནི་མགར་ལ་གཏུགས་ཏེ་ག་རེ་བྱས་ནས་ད་མགར་གི་ཁོངས་དེ་ཁོ་རང་ཚོ་ག་རེ་བྱས་གཏུགས་ཡོད་ན་ད་འདི་ནང་ལ། ད་དེ་རྒྱུ་མཚན་གང་ཡིན་ཟེར་ན་ད་བློན་པོ་མགར་གྱི་དེ་དཔེར་ན་བོད་ལོ་རྒྱུས་ནང་བློན་པོ་མགར་གྱི་གདུང་རྒྱུད་མགར་སྟོང་བཙན་གཅིག་བཞུགས་པའི་སྐབས་ཡིན་ན་ད་གཅིག་སྲོང་བཙན་སྒམ་པོའི་ད་བློན་པོ་ཡིན་ན་སྨན་ཐང་གཅིག་རེ་མགར་གྱིས་གཅིག་མཛད་པར། ཅིག་གང་ཅིའི་ཐོག་ལ་ཡིན་ན་དེ་ཅིག་དར་ཞིང་གོང་འཕེལ་ཅིག་སྲོང་བཙན་ལ་ཡིན་ན་ཕྱག་རོགས་ཞུས་ནས་བོད་གཅིག་སྒྲིལ་བཟོ་ཡ་རེད་བོད་ཀྱི་ཐོག་ལ་ཁྲིམས་ལུགས་གཏན་འཁེལ་བྱེད་ཡ་རེད་དཔལ་འབྱོར་ཡར་རྒྱས་གཏོང་ཡ་རེད་གང་ཅིའི་ཐོག་ལ་མཛད་རྗེས་ཞབས་ཞུ་བྱ་བྱས་དེ་འདྲ་བྱུང་བ་ད་རེད་ད་ཡིན་ནའི་མགར་གྱི་གདུང་རྒྱུད་ལ་ད་ཅིག་མགར་གྱི་ཁྱིམ་ཚང་འདི་སྐབས་དེ་དུས་ཤུགས་ཆེན་མོ་ཞེ་བོ་ཅིག་མགར་གྱི་སྲས་དེ་ཡིན་ན་ཞེ་བོ་གཅིག་གི་གཅིག་བློ་རིག་གསལ་བོ་དང་གྲུང་པོ། མཛད་རྗེས་ཆེན་པོ་བྱས་ཅིག་དེ་འདྲ་ཡིན་པའི་སྐབས་དུས་ཡིན་ན། ད་གཅིག་མང་སྲོང་རེད་ད་ལྷག་པར་དུ་འདུས་སྲོང་མང་པོ་རྗེ་དེ་འདྲའི་སྐབས་དེ་སླེབས་པའི་སྐབས་དུས་ཨ་ནི་མགར་གྱི་གདུང་རྒྱུད་ཀྱི་ད་མགར་གྱི་ཁྱིམ་ཚང་གི་གཅིག་གི་བོད་ཀྱི་མངའ་དབང་བསྒྱུར་གྱི་བསམ་པའི་གཅིག་དེ་འདྲ་གི།

རབས་གཅིག་ཚ་བོ་རབས་གཉིས་ཚེ་གཅིག་རྒྱ་ནག་ལ་མར། མགོ་མགོ་བཏགས་ཞུས་བྱ་མི་གཅིག་རྒྱ་མི་ཡིན། ད་མགར་སྐད་གྲགས་ཆེན་པོ་ཞེ་པོ་ཡིན་ཙང་སྐབས་འདིར་རྒྱ་ནག་གི་གོང་མ། ད་རྒྱ་ནག་གི་ཐང་གི་ལོ་རྒྱུས་ནང་ལ་གོང་མ་ཨ་ཅེ་སྐྱེ་དམན་གཅིག་མ་བྱུང་བ་མོ་དེ། ཝུ་ཙའི་ཐེན། ཅེས་བྱ། འདིའི་སྐབས་དེ་རེད་བཞག་ཨ་ནི་ཝུ་ཙའི་ཐེན་གྱིས་ད་མགར་གྱི་སྲས། མིན་མ། ད་བྲོས་བྱོལ་ཕེབས། འདི་བྱས་ཡིན་ད་ཁོ་ཚོས་ཞེ་པོ་ཅིག་གིས་ད་མཐོང་ཆེན་བྱས་བྱས་ད་ཁ་ཅིག་ཐང་ཧྲུའུ་གི་ཅིག་ཐང་དེག་པའི་ནང་ལ་ཡིན་ན་མགར་འཁོད་བསྡད་རོགས་ཟེར་ན་ཨ་ནི་ཝུ་ཟའི་ཐེན་གྱིས་ཡིན་མགར་གྱི་སྲས་ཚ་བོ་ལ་ཡིན་ན་གཡས་རུའི་དམག་དཔོན་ཆེན་སྐུ་སྲུང་དམག་དཔོན་ཆེན་མོ་དང་གཡོན་རུའི་སྐུ་སྲུང་དམག་དཔོན་ཆེན་མོའི་གོ་གནས་དེ་འདྲ་ཕུལ་བའི་ལོ་རྒྱུས་རབས་དེ་འདྲ་འདུག་བྱས་ཙང་དེ་འདྲ་བྱས་པའི་སྐབས་དུ་ཡིན་ན་མགར་གྱི་ལུག་ཅིག་བརྒྱུད་པ་འདི་རྒྱ་ནག་ལ་ཕེབས་ཡ་རེད་པ་དེ་ག་ནང་བཞིན་ད་མདོ་སྨད་རྒྱུད་ལ་ཕེབས་ཡ་རེད་པ་དེ་འདྲ་ཆགས་དགོས་ཡའི་རྒྱུ་མཚན་དེ་འདྲ་ཅིག་ཐུག་ཡོད་དམ། ལགས་སོ་དེ་ནས་རྒན་ལགས་འདི་ནང་ན་ད་ཁོ་རང་ཚོ་ཡིན་པ་ད་འགར་རྩེ་གོང་འོག་གཉིས་ཀྱི་ཨ་ནི་ད་སྤྱིར་བཏང་ཚོ་བ་ཆུང་ཆུང་ཅིག་སྡེ་བ་མི་སྡེ་ཆུང་ཆུང་ཅིག་གི་ལོ་རྒྱུས་རེད་བ་ད་ཡིན་ན་དེའི་ནང་ལ་ཨ་ནི་དེབ་འདི་ནང་ལ་ཁོ་རང་ཚོ་ད་རྒྱ་ནག་གི་ཨ་ནི་བཅིངས་འགྲོལ་དམག་ཡོང་ནས་སྐབས་དེ་ལ་ད་རྒྱ་ནག་གི་སྐད་ཀྱིས་བཤད་ན་ཨ་ནི་བཅིངས་འགྲོལ་བཏང་ཟེར་གི་ཡོད་ར་ཨ་ནི་བཅིངས་འགྲོལ་བཏང་ཡག་གི་རྗེས་ཀྱི་ཨ་ནི་གནས་ཚུལ་མང་པོ་ཅིག་བྲིས་ཡོད་རེད་ད་འདི་ཚོ་ནང་ཨ་ནི་ཅིག་འདིའི་གི་སྤྱིར་བཏང་ས་གནས་ཆུང་ཆུང་ཅིག་ག་ཨ་ནི་རྒྱ་ནག་གི་དམག་གི་དེ་དེ་ད་བཅིངས་འགྲོལ་བཏང་བ་གི་གནས་སྟངས་འདི་གི་ང་ཚོ་གི་ཅིག་བོད་ཆ་ཚང་ད་ཨ་ནི་དེ་གི་གནས་སྟངས་འདྲ་བོ་ག་འདྲ་འདྲ་བོ་ཅིག་མཚོན་ཐུབ་གི་འདུག་ད་འདི་རྒྱུ་ནི། ད་རྒྱ་མིས་ད་བོད་ཅིག་གི་ཧམ་ཟ་བྱས་དེ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དགུ་ནས་གཏན་ཁེབས་ཅིག་ཡིན་ཙང་མའོ་ཙེ་ཏུང་གིས་བཞི་བཅུ་ཞེ་དགུ་དུས་ཨ་ནི་བོད་ལ་བཅིངས་འགྲོལ་བཏང་གི་ཡིན་ཟེར་ཁོས་ཁྱབ་བསྒྲགས་དེ་འདྲ་བྱས་ཡོད་དོ་བྱས་ནི་མི་མང་བཅིངས་འགྲོལ་དམག་ཟེར་ད་བོད

སྐྱབས་མགོན་རིན་པོ་ཆེ་རྒྱ་གར་བཙན་བྱོལ་ཕེབས་དགོས་གནས་ཚུལ་ད་ཐབས་སྐྱོ་བོ་དེ་འདྲ་ཅིག་བྱུང་བྱས། གནས་ཚུལ་དེ་འདྲ་བྱུང་ན་བོད་མི་མང་ལ་དེ་ནས་བཟུང་སྟེ་དཀའ་སྡུག་ཆེན་པོ་ཞིག་འཕྲད་དེ།
ལགས་སོ། ཨ་ནི་ད་འདི་གི་དེབ་འདིའི་ནང་ལ་ཨ་ནི་དང་པོ་ཡིན་ན་ད་ཁོ་ཚོ་མགར་རྩེ་གི་ས་ཆ་འདི་བ་ཡིན་ན་ཆིག་སྟོང་དགུ་བརྒྱ་དང་བཞི་བཅུ་ཞེ་དགུ་གི་བར་དུ་དེ་རྒྱ་ནག་གིས་ད་ས་གནས་གི་ཡང་ཁ་ཤས་ཀྱི་མགོ་ཁྲིད་ལ་བསྐོས་ཡག་འདྲ་བོ་ད་དང་པོ་བསྐོས་འཇོག་འདྲ་བོ་བྱེད་ར། དེ་རྗེས་ལ་ལྔ་བཅུ་ང་བདུན་གྱི་སྐབས་ལ་ཁོ་རང་ཚོ་ཆ་ཚང་སྐབས་དེ་ག་བཙོན་འཇུག་ད་དེའི་སྐོར་གྱི་ཡང་གནས་ཚུལ་མང་པོ་ཅིག་འདིའི་ནང་ལ་དཔེར་ཆ་བཞག་ན། མཆོང་སྐྱོད་ཆེན་མོ་ཟེར་བ་དང་དམངས་གཙོའི་བཅོས་སྒྱུར་ཟེར་བ་དང། ད་ནི་ཅིག་ངོ་ལོག་ཟིང་འཁྲུག་ཟེར་བ་དང་ད་ལྟ་འདི་མང་པོ་ཞིག་བྱུང་གི་འདུག་ཨ། འདི་ཚོའི་སྐབས་དེ་ལ་སྤྱིར་བཏང་ཡང་ན་ད་རྒྱ་ནག་གི་ང་ཚོ་མི་མང་པོ་ཅིག་གི་འདི་གོ་མྱོང་ཡོད་རེད་ད་ཡིན་ན་དེབ་འདིའི་ནང་ལ་ཅིག་དེའི་སྐབས་ཀྱི་ལོ་རྒྱུས་ཀྱི་སྔ་ཕྱི་ཡིན་ན་རེད་ད་སྤྱིར་བཏང་མཆོང་སྐྱོད་ཆེན་མོ་ཟེར་བ་དང་འདི་ཚོ་ཅིག་བྱུང་བ་གྱི་བརྒྱུད་རིམ་འགྲོ་བ་དེ་ག་རེ་ག་རེ་འགྲོ་ཡིན་ན།
ད་སྟེ། ཆུང་ཆོས་ཆེན་མོ་བསད་དེ་རྒྱ་མིས་འདོན་ཆུ་ཆེན་མོ་བཟི་བ་རེད་ད་འདོན་ཆུ་ཆེན་མོ་བསད་དེ་ད། དེ་ནང་དེ་རྒྱ་མིས་མོ་བཙོད་ཐུང་ག་བཏོན་རེད་ཟེར་ན། རྒྱ་གར་གསར་མས་ཧུང་ཅིན་ཐང་མ་གསུམ་བཅས་བཅས་ཨ་ནི་འདོན་ཆུ་ཆེན་མོ་ད། སྤྱི་ཚོགས་རིང་ལུགས། བཅས་བཅས་ད་མ་ཟེར་རིང་ལུགས་ངོ་བོ་བཅས་བཅས་བཅས་དེ་འདྲས་ཀྱི་ལབ་འཇོག་ཅིག་བཏོན་རྗེས་འདོན་ཆུ་ཆེན་མོ་དེའི་ནང་དེ། འདོན་ཆུ་ཆེན་མོ་བསད་དེ་ག་རེད་ཟེར་ན་མོ་བཙོད་ཐུང་གིས་ད། ཅིག་གི་ལོངས་མཆོང་ཞིག་བརྒྱབ་བྱས་ད་རྒྱ་ནག་པས་ད་ནུབ་ཕྱོགས་རྗེས་ཟིན་པ་བྱེད་ཀྱི་ཡིན། ཨ་ནི་དབྱིན་ཇི་བརྒལ་བ་བྱེད་ཀྱི་ཡིན་དབྱིན་ཇི་གཅིག་དང་ཡར་རྒྱས་བརྒལ་བ་བྱེད་ཀྱི་ཡིན་ཨ་མི་རི་ཀའི་རྗེས་ཟིན་པ་བྱེད་ཀྱི་ཡིན་ཅེས་བྱས་ད་མཆོང་སྐྱོད་ཆེན་པོའི་ནང་ལ་ཡིན་ན། ཅིག་ཁྱོན་ཡོངས་སྤྱི་ཚོགས་རིང་ལུགས་འཛུགས་སྐྲུན་ཡིན་ཅེས་བྱས་ད

ད་སྤྱི་ཚོགས་སྔོན་གྱི་ད་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བརྒྱད་ཀྱི་སྔོན་ལ་ཨ་ནི་ཁོ་རང་ཚོ་མི་གྲངས་ག་ཚོད་ཡོད་ན་དེའི་ནང་ལ་ཕོ་ག་ཚོད་ཡོད་ན་མོ་ག་ཚོད་ཡོད་ན་རེད་བ་ཨ་ནི་ཕྱུགས་ཟོག་ག་ཚོད་ཡོད་ན་དེ་འདྲའི་དང་ཨ་ནི་སྐབས་དེ་ལ་ཨ་ནི་རྒྱ་ནག་གི་སྲིད་བྱུས་དེ་ཚོ་རིམ་པ་བཞིན་དུ་ག་རེ་ག་རེ་ཁོ་རང་ཚོ་གི་འཚོ་བ་འདིའི་ནང་ལ་སྲིད་བྱུས་དེ་ཚོ་རིམ་པས་ག་རེ་བྱས་ནས་ལག་བསྟར་བྱས་ཡོད་ན་དེ་ཚོ་གི་ཅིག་གནས་ཚུལ་ཞིབ་ཅིང་ཕྲ་བ་མང་པོ་ཅིག་བྲིས་འདུག་ད་ཁྱེད་རང་གི་བསམ་ན་འདི་འདྲའི་གི་ཅིག་ས་གནས་བྱེ་བྲག་པ་གི་ལོ་རྒྱུས་འབྲི་ཡག་ལ་ང་རང་ཚོ་ད་དགེ་མཚན་ག་རེ་འདྲ་བོ་མཐོང་གི་འདུག། ད་སྐབས་དེ་དུས་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བདུན་ང་དགུ་ཟེར་ཡག་མི་རབས་དེ་ཚོ་རྫོགས་འགྲོ་བར་བྱེད། ད་ལྟ་དེ་ཡིན་རྫོགས་འགྲོ་གི་ཡོད་པས་ག་དུས་ཡིན་ན། སྐབས་དེ་དུས་ཀྱི་ད་བོད་ལ་དཀའ་ངལ་གང་བྱུང་ང་འདི་གས་འདི་ད་ཅིག་ཡིག་ཐོག་ལ་བཀོད་བྱས་འབྲི་མ་ཐུབ་པ་ཡིན་ན་མི་རབས་རྗེས་མ་ཚོས་ཡིན་ན་ཅིག་ཧ་མ་གོ་བའི་གནས་ཚུལ་ཅིག་དཀའ་ངལ་ག་གི་ཚོད་ད་རྒན་རབས་ཚོས་དཀའ་སྡུག་ག་གི་ཚོད་མྱངས་ཡོད་མེད་ཧ་མ་གོ་བའི་གནས་ཚུལ་ཅིག་ནས་ཅིག་གཉིས་ནས་གང་ཡིན་ཟེར་རང་གི་ད་དངོས་གནས་དྲང་གནས་ཕ་ཡུལ་རྒྱལ་ཁབ་བོད་ཟེར་དེ་ག་འདྲ་ཅིག་ཡིན་མིན་དེ་ཡང་ཧ་མ་གོ་བའི་གནས་ཚུལ་ཅིག་ཆགས་ཡས་ཀྱི་ཉེན་ཁ་ཅིག་ཡོད་པའི་སྐབས་དེ་ཡིན་ན་ད་རྒན་རབས་ཚོས་སོ་སོ་མྱངས་པའི་གནས་ཚུལ་རུ་སྐབས་དེ་དུས་ཀྱི་གནས་སྟངས་ག་རེ་ཡིན་མིན་ཇི་མ་ཇི་བཞིན་འབྲི་དགོས་དེ་གལ་ཆེན་པོ་ཞེ་པོ་ཅིག་ཆགས་ཡོད་རེད་བསམ་ཡས་དེ་དྲན་གྱི་འདུག་གང་ཡིན་ཟེར་ན་དེ་ལོ་རྒྱུས་དེ་བཞག་པ་ཡིན་ན་ལོ་རྒྱུས་དེ་བཞག་པའི་སྐབས་དུས། ད་གཞོན་སྐྱེས་ཚོས་ཡིན་ནའི་ཨོ་ལོ་རྒྱུས་སྐོར་བོད་ཟེར་དེ་འདྲ་ཅིག་རེད་ཤག་ད་སྐབས་དཔེར་ན་ཨ་མདོ་ཁུལ་ལ་ཆ་བཞག་ན་དེ་འདྲ་ཅིག་རེད་ཤག་མགར་རྩེ་ཟེར་དེ་དེ་འདྲ་ཅིག་རེད་ཤག་གནས་ཚུལ་དེ་འདྲ་བྱུང་འདུག་ད་རྒྱ་མིས་དུག་སེལ་སླེབས་ནས་ད་ལྔ་བཅུ་ང་བདུན་མོ་མ་ཡིན་ན་ལྔ་བཅུ་ང་བདུན་ལོར་རེད་ད་བཅིངས་འགྲོལ་བཏང་རྗེས་ཨ་ནེ་གཅིག་རྡུང་གསུམ་རྒོལ་ཟེར་ལས་འགུལ་འདྲ་མི་འདྲ་མང་པོ་ཅིག་སྤེལ་བ་རེད་ད་རྒྱ་མིས་ལས་འགུལ་དེ་འདྲ་སྤེལ་དགོས་པའི་རྒྱུ་མཚན་གང་ཡིན་ཟེར་ན། ད་རྒྱ་མིས་སྐབས་དེ་དུས་མི་དྲག་དང་ད་ཡི་གེ་གཅིག་གི་གཙོ་བྱེད་མཁན་མི་ཡིན་ཙང་མི་མང་གི་ཡིད་ཆེས་བྱེད་སའི་མི་དེ་ག་མེད་པ་མ་བཟོས་པ་ཡིན་ན་མི་མང་དེ་གའི་ཁ་ལོ་བསྒྱུར་ཐུབ་ཀྱི་མེད་པ་ཡིན་ཙང་ད་མི་དྲག་དེ་ག་དེ་མིང་སྣ་མིན་སྣ་ཚོགས་ཤིག་བཏགས་རྗེས་ད་མི་མང་ཅིག་ངོ་ས་བདག་ཟེར་འདྲ་བོ་དེ་ག་ནང་བཞིན་ལོག་སྤྱོད་པ་ཟེར་འདྲ་བོ་ཅིག་མངའ་ཚབ་ཟེར་འདྲ་བོ་འདྲ་མི་འདྲའི་མིང་བཏགས་ནས་ཨ་ནི་དེ་གའི་བཙོན་ཁང་ནང་ལ་བཅུག་པ་རེད་ཨ་ནི་དེ་ད་མི་མང་ལྟ་བུ། བོད་མིའི་ནང་ལོགས་ལ་འགལ་ཟླ་བཟོས་བཞག་ནས་ཁྱེད་རང་ཚོ་ལ་དཔེར་ན་མི་མང་ཁྱེད་རང་ཚོ་ལ་ཁོང་ཚོས་བྱས་གཉའ་གནོན་བཤུ་གཞོག་དང་ཞེ་པོ་ཁ་བཅོ་བརྒྱད་བྱས་པ་རེད་ཟེར་བྱས་རྗེས་ད་འགལ་བ་ཀོ་ད་ཅིག་དངོས་གནས་དྲང་གནས་བྱས་ན། བཙན་འཛུལ་བྱེད་མཁན་དང་བཙན་འཛུལ་ངོ་རྒོལ་བའི་འགལ་བ་ཞིག་རེད་ད་ཡིན་ནའི་རྒྱ་མིས་ད་བོད་ཀྱི་ནང་ལོགས་དཀྲུགས་ཤིང་བརྒྱབ་ནས་ད་བོད་པ་བོད་མིའི་ནང་ཁུལ་ལ་བྱས་ད་མ་འགྲིག་པའི་ཨ་ནི་མི་དྲག་ཚོས་བྱས་ད་མི་མང་ལ་ཨ་ནི་གཉའ་གནོན་བཤུ་གཞོག་དང་མནར་གཅོད་ཞེ་པོ་བཏང་གི་ཡོད་པས་དེ་འདྲས་ཀྱི་དྲིལ་བསྒྲགས་ཤུགས་ཆེན་བྱས་བྱས་ད་གནས་ཚུལ་ཁོ་འདྲས་འདི་རེད་ཟེར། ལགས་ད་ནི་རྒན་ལགས་ད་དེ་རིང་ང་གཉིས་ཀྱིས་དེབ་འདི་ངོ་སྤྲོད་བྱེད་དུས་གང་ཡང་ང་ཚོ་ལེ་ཚན་གྱི་ཉན་མཁན་མང་པོ་ཅིག་གི་ཡང་མང་བ་ན་དེབ་འདི་ཀློག་ཡ་གི་འདོད་པ་ཡོད་ཀྱི་རེད་དེབ་འདི་ཁྱེད་རང་གི་ཅིག་ད་ཐ་མ་དེ་དེབ་འདི་ཁྱད་ཆོས་འདྲ་བོ་ཅིག་རྡོག་རྡོག་འདྲ་བོ་ཅིག་ག་རེ་རེད་བསམ་གི་འདུག་ད་ཁྱད་ཆོས་གཙོ་བོ་འདྲ་བོ། ད་དེབ་འདི་ཁྱད་ཆོས་གཙོ་བོ་དེ་ཡིན་ན་ཡིན་ད། བོད་མི་སུ་འདྲ་ཅིག་གི་ད་དེབ་ཡིན་ནའི་ད་ཅིག་གི་ད་ད་ལྟ་ཡིན་ན་བོད་དེ་ཡིན་ན་རྒྱ་མི་ད་ས་ཆ་ར་བ་ཁག་མང་པོ་ཅིག་ལ་ཁག་ལྔ་ཙམ་ཞིག་ལ་དབྱེ་བྱས་བཞག་ཡོད་རེད་ད་བོད་ཟེར་དེ་རྒྱ་མིས་ངོས་འཛིན་ག་རེ་བྱེད་ཀྱི་རེད་ཟེར་ན་བོད་རང་སྐྱོང་ལྗོངས་མི་ཞིག་ངོས་འཛིན་བྱེད་ཀྱི་ཡོད་མ་རེད། དེ་མ་བྱས་བྱས་ད་གཅིག་གི་ཨ་མདོ་ཁུལ་ལ་ཡིན་མཚོ་སྔོན་མཚོ་སྔོན་ཞིང་ཆེན་རེད་ཅིག་ལབ་ཀྱི་བསྡད་ཡོད་རེད་ད་དེ་ནས་ཞིང་གཅིག་གི་ཟི་ཁྲོན་ཁུལ་གྱི་ད་དེ་དཀར་མཛེས་རང་སྐྱོང་ལྗོངས་ཟེར་ར་བ་དེ་འདྲས་བྱས་བྱས་བོད་དེ་ས་ཆ་དུམ་བུ་ལྔ་ལ་བགོས

འདི་ང་ཚོ་ཨ་མདོ་ཁུལ་གཅིག་པོ་མ་ཡིན་པས་ད་བོད་མི་སུ་འདྲ་ཅིག་ལ་ཡིན་ནའི། གཅིག་གི་བོད་ཀྱི་ལོ་རྒྱུས་དེ་འདྲ་ཅིག་རེད་ཤག་ང་ཚོ་བོད་ཟེར་དེ་འདྲ་ཅིག་རེད་ཤག་གཅིག་གི་བོད་ཟེར་དེ། ད་དབུས་གཙང་གཅིག་པོ་མ་ཡིན་པ་མདོ་སྟོད་སྨད་ད་ཀྱི་ཆོལ་ཁ་གསུམ་གཅིག་ཏུ་སྒྲིལ་བོད་ཅེས་སྐབས་དེ་དུས་ཆོས་རྒྱལ་སྐབས་ལ་ཡིན་ན་དེ་འདྲ་ཅིག་རེད་ཤག་བྱས་བྱས་བསམ་པའི་བསམ་བློ་དེ་སྐྱེ་ཡ་ལ་ཕན་ཐོགས་ཆེན་པོ་ཞེ་པོ་ཅིག་ཡོད་རེད་བསམ་དེ་དྲན་གྱི་འདུག།
འོ་ལགས་སོ་དེ་རིང་རྒན་ལགས། ང་དང་མཉམ་དུ་མགར་རྩེ་ཚོ་བཅོ་བརྒྱད་ཀྱི་ལོ་རྒྱུས་ཤེལ་དཀར་མེ་ལོང་ཅེས་པའི་དཔེ་དེབ་འདི་ངོ་སྤྲོད་གནང་བ་ལ་ཐུགས་རྗེ་ཆེ། ལོ་ཐུགས་རྗེ་ཆེ། གོང་དུ་ང་ཡིས་བཅར་འདྲི་ཞུ་ས་ནི་ཨ་རིའི་རླུང་འཕྲིན་ཁང་བོད་སྐད་སྡེ་ཚན་གྱི་བདེ་ཆེན་རྒྱ་མཚོ་ལགས་ཡིན། རྣམ་པ་ཚོས་ང་ཚོའི་དཔེ་ཀློག་ལེ་ཚན་ལ་གསན་པར་ཐུགས་རྗེ་ཆེ།